ཚང་མ་ཡང་ཕལ་ཆེར་འདུ་བྱེད་ནི་བཀའ་ལུང་ཞུ་བ་དང་དེ་ཚོ་གོ་བ་བྱེད་པ་རེད་དེ་ཐང་ཞུ་བ་འདུག་ཕྱིན་ཚོགས་པ་རེད་དེའི་རྗེས་ལ་སྲིད་སྐྱོང་ཟུར་དུ་བཅར་བ་ཞུ་ཆེད་བར་ལམ་གནས་ཚུལ་བྱུང་བྱ་བ་དང། བཀའ་ཤག་ཉིས་སྟོང་ཉི་ཤུ་རྩ་གཅིག་ལྔ་པའི་ཉི་ཤུ་རྩ་བདུན་སླེབས་པ་ནས་བྱས་རྗེས་དུས་ཕྱེད་ཀ་ལྷག་ཞིག་ད་ཕྱིན་ཚར་བ་རེད། དེའི་སྐབས་ཀྱི་ལས་དོན་སྙན་ཐོ་དེའི་སྐབས་ཀྱི་ལས་དོན་སྙན་ཐོ་སྙིང་བསྡུས་ཆེད

འདི་གའི་གསར་འགོད་པས་མུ་མཐུད་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་འདས་པའི་ལོ་གཉིས་དང་ཕྱེད་ཀའི་རིང་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་ལས་དོན་ཆེ་ཤོས་ག་རེ་བསྒྲུབས་ཡོད་དམ་ཞེས་བཅར་འདྲི་ཞུས་པར། འཛིན་སྐྱོང་དང་འབྲེལ་བའི་ལས་དོན་མང་དག་ཅིག་བསྒྲུབས་དང་སྒྲུབ་མུས་ཡིན་པ་དང་ཆབ་སྲིད་ཀྱི་ཐོག་ནས་བཤད་ན་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་ལོ་རྒྱུས་ཐོག་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་གསལ་སྟོན་གྱིས་ཨ་མི་རི་ཀའི་གྲོས་ཚོགས་ནང་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་ཀྱི་ཉན་ཞིབ་ཐེངས་དང་པོ་གནང་བ་དེ་དག་ནི་བཀའ་ཤག་སྐབས་བཅུ་དྲུག་པས་ཆབ་སྲིད་ལས་དོན་བསྒྲུབས་པའི་མཇུག་འབྲས་ཤིག་ལ་ངོས་འཛིན་གནང་གི་ཡོད་པ་གསུང་གི་འདུག། ཆབ་སྲིད་ཀྱི་ཐོག་ནས་བཤད་པ་ཡིན་ན་ད། བཀའ་ཤག་གི་སྐབས་བཅུ་དྲུག་པའི་གི་དབུ་མའི་ལམ། གཏན་ལ་ཕབ་བཞག་པའི་དབུ་མའི་ལམ་སྲིད་བྱུས་དེ་རྒྱུན་འཁྱོངས་པའི་ཐོག་ནས། དབུ་མའི་ལམ་འགྲུབ་ཡག་གི་ཆེད་དུ་ད་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ལ་ཡང་ངོས་འཛིན་བྱེད་དགོས་ཀྱི་ཡོད་པ་དེ་གལ་ཆེན་པོ་ཞིག་རྩིས་ནས་དེ་རང་བཙན་རྩོད་མཁན་ཡིན་པ་ཡིན་ན་ད་ག་རང་མ་འོངས་རང་བཙན་རྩོད་དགོས་དགོས་ཡིན་ན། འདས་པའི་གི་བོད་རང་བཙན་ཡིན་པ་དེ་སྒྲུབ་དགོས་ཀྱི་རེད་པ་དེ་གཉིས་གཉིས། ང་ཚོ་ཚང་མ་ལོ་ནུས་པ་མཉམ་སྤུངས་ཡོང་ཡག་གི། སྲིད་བྱུས་དེ་འདྲ་ཞིག་གི་འོག་ནས་རྒྱ་ནག་ལ་ཁོ་ད་འདྲེ་ཡ་རེད་རྒྱལ་སྤྱི་གི་ཐོག་ལ་ནི་བོད་ཀྱི་ལོ་རྒྱུས་ལ་ཡ་འཁྱོག་བཤད་བྱས་ནས་འགྲིག་གི་མེད་པ་རྒྱ་ནག་གི་གཞུང་གི་ལབ་ལབ་ལབ་ནས་ཤིན་བྱས་བྱས་ཅི་ནེ་ཚོ་ནས་ཤིན་བྱས་ནས་བཤད་བསྡད་ནས་འགྲིག་གི་མེད་པ་དང། ང་རང་ཚོ་བོད་པའི་སྤྱི་ཚོགས་ལ་ཡིན་པ་ཡིན་ནས་བོད་པའི་མི་རིགས་ཀྱི་མི་དམངས་ཀྱི་ད་ཅིག་བོད་པའི་ལོ་རྒྱུས་མ་ལྟ་ན་གཞན་པ་ལྟ་མཁན་རག་མ་རེད་མི་རབས་གསར་པ་ལ་ང་ཚོ་ཅིག་འདྲེ་ཡ་ཡོང་གི་མ་རེད། དེ་ནང་བཞིན་ད་ལྟ་བྱིས་པ་དེ་ངས་ཞུ་ཡ་དེ། དབུ་མ་དང། རང་བཙན་ག་རེ་རྩོད་ཀྱི་ཡོད་པ་ཡིན་ནས་མང་ཉུང་ཁྱད་པར་ཁྱད་མ་རེད་བོད་མིའི་སྒྲིག་འཛུགས་སྲིད་ཇུས་དེ་དབུ་མའི་ལམ་གྱི་སྲིད་ཇུས་རེད་དེ་མུ་མཐུད་ནས་རྒྱུན་འཁྱོངས་བྱ་དགོས་རེད་དེ་ལ་འགྱུར་བ་གཏང་གི་ཡིན་ན་ཁོ་འགྲོ་ལུགས་ཅིག་ཐོག་ནས་གཏང་གི་ན་མ་གཏོགས་ཕྱི་གྱོང་གང་ཡོད་མ་རེད་དེ་ཡིན་པ་ཡིན་ནས། ཁོ་རང་བཙན་གྱི་སྒྲུབ་འབད་དེ་གནས་བབ་གཅིག་པ་ཡིན་པ་དེ་ང་ཚོ་ཁ་ནས་བཤད་རྒྱུ་གཅིག་པོ་མ་ཡིན་པ་བྱས་བྱས་ནི་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་གཉིས་པ་ལ་ཕྱི་དྲིལ་བཀའ་བློན་ཕར་ཕེབས་དེ་ནས་སྤྱི་ཟླ་བཞི་པ་ནང་ལ་ང་ཕར་ཕྱིན་རྗེས་ང་ཚོ་ཐབས་བྱུས་ཚོགས་འདུ་ཚོགས་བྱས་ད་ལྟའི་གི་ཁྲིམས་འཆར་དེ་སྒང་ལ་ཡང་ཅིག་གོམ་པ་མདུན་སྤོས་འདྲ་པོ་ཅིག་ག་ལ་གང་འཚམས་ཤིག་དང་ལམ་ཁ་ཕྱེད་ཀ་ལྷག་ཅིག་འགྲོ་ཐུབ་པ་དེ། ང་ཚོ་ཆབ་སྲིད་ཀྱི་ལས་ཀ་བྱེད་པའི་གྲུབ་འབྲས་འདྲ་པོ་ཅིག་ལ་ངོས་འཛིན་བྱས་ཆོག་གི་རེད་བསམ་གྱི་འདུག་ག་རེ་ཟེར་ན། ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང། བོད་འདི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་ཀྱི་ཉན་ཞིབ་ཐེངས་དང་པོ་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པའི་དེའི་སྐབས་ལ། ང་ཚོའི་གི་ཐབས་བྱུས་བྱེད་སྟངས་འདི་དང་འབྲེལ་ནས། བྱུང་བཞག་པ་གཅིག་རེད་དེ་ལ་བརྟེན་ནས་ད་ལྟ་ཁྲིམས་འཆར་འགྲོ་བཞིན་པ་འདི་སྒང་ལ། རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་ཆེད་འཁྱོག་བཤད་བྱས་ཚར་བ་དེ་ཚོ་ལ་ཡང་ཨ་རི་གཞུང་གིས་ད་གདོང་ལེན་བྱེད་དགོས་ཡག་གི་གནས་བབ་ཅིག་བསྐྲུན་ཡོང་གི་རེད། བོད་ཟླ་དང་པོའི་ཚེས་བཅུ་ཉིན་འཚོགས་སྲོལ་ཡོད་པའི་གཞུང་འབྲེལ་ཚེས་བཅུ་གཟབ་གསོལ་གྱི་སྐབས་གནས་ཆུང་ཆོས་རྒྱལ་ཆེན་མོས་གཙོས་པའི་གཞུང་བསྟེན་ཆོས་སྐྱོང་རྣམས་འདུ་འཛོམས་ཐོག་དུས་ཆེན་སྲུང་བརྩི་ཞུ་སྲོལ་ཡོད་པ་ཞིང་ད་རེས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཚེས་བཅུ་གཟབ་གསོལ་མཛད་སྒོའི་ཐོག་གནས་ཆུང་ཆོས་རྒྱལ་ཆེན་མོ་མཆོག་གིས་བོད་མི་ཚང་མ་ཆིག་སྒྲིལ་དགོས་གལ་ཆེ་བའི་སྐོར་བཀའ་ལུང་ཕེབས་ཡོད་འདུག། གཞན་ཡང་རིང་མིན་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་བྷེལ་ཇམ་ཚུད་པའི་ཡུ་རོབ་རྒྱལ་ཁབ་ཁག་ཅིག་ནང་གཞུང་འབྲེལ་ཕྱོགས་བསྐྱོད་དུ་ཕེབས་གཏན་འཁེལ་འདུག་ལ་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ཀྱང་བྷེལ་ཇམ་དུ་ཚོགས་གཏན་འཁེལ་བའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་ལྷན་ཞུགས་གནང་གཏན་འཁེལ་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། Australia གི་དབུས་གྲོས་ཚོགས་འཐུས་མི Sophie Scamps ལགས་ནས་འབྱུང་འགྱུར་མོ་རང་གིས་བོད་དོན་དང་བོད་ཀྱི་ཆོས་དང་རིག་གཞུང་ཐད་མཉམ་རུབ་ལས་དོན་གནང་རྒྱུ་ལ་གྲ་སྒྲིག་ཡོད་ཅེས Sydney བོད་ཀྱི་ལོ་གསར་དགའ་སྟོན་སྟེང་གསུངས་ཡོད་པ་རེད་འདུག Australia Sydney བོད་རིགས་མཐུན་ཚོགས་ཀྱིས་བོད་མིའི་རིག་གཞུང་གོམས་གཤིས་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ལ་དམིགས་ཏེ

ྋགོང་ས་མཆོག་གི་ཞལ་ནས་བོད་མི་ཚོ་བཙན་བྱོལ་དུ་ཡོང་ནས་བོད་ཀྱི་ཆོས་དང་རིག་གཞུང་འཛམ་གླིང་ལ་ཁྱབ་སྤེལ་གྱིས་འཛམ་གླིང་གི་མི་མང་པོ་ལ་ཕན་ཐོགས་བསྒྲུབས་ཡོད་པ་གསུངས་ཡོད་པ་དེ་དངོས་ཡོད་གནས་ཚུལ་ཡིན་པས་འབྱུང་འགྱུར་མོ་རང་གིས་བོད་དོན་དང་བོད་ཀྱི་ཆོས་དང་རིག་གཞུང་ཐད་མཉམ་རུབ་ལས་དོན་གནང་རྒྱུ་ལ་གྲ་སྒྲིག་ཡོད་པ་གསུངས་པའི་སྐོར། Australia གི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་གྱི་ཚོགས་གཙོ་དང Sydney བོད་རིགས་ཚོགས་པ་གྱི་ཚོགས་གཙོ་ཆོས་འཛིན་ལགས་ནས་ངོ་སྤྲོད་གནང་ཡོད་པ་རེད།
དགའ་དགོས་པ་ཅིག་ག་རེ་རེད་ཟེར་ན་ད་བོད་ཀྱི་ཆོས་དང་རིག་གཞུང་འདི་ཨ་ནི་འཛམ་བུའི་གླིང་ལ་བརྒྱུད་སྤྲོད་བྱས་ནས་ནི་འདི་གི་ཐོག་ནས་ད་འཛམ་གླིང་གི་མི་མང་མང་པོ་ཅིག་ལ་ད་ཕན་ཐོགས་བསྐྲུན་ཐུབ་ཡོད་པ་དེ་ད་ང་རང་ཚོ་ངོས་ནས་ཅིག་དགའ་དགོས་པའི་དོན་དག་ཅིག་རེད་ཟེར་གྱིན་ནས་ཨ་ནི་སྐྱབས་མགོན་རིན་པོ་ཆེ་དེ་འདྲའི་གི་བཀའ་སློབ་ཅིག་གནང་སོང་ཟེར་དེ་འདྲ་སོང་ཙང་དེ་དངོས་གནས་དྲང་གནས་ཀྱི་དངོས་ཡོད་གནས་སྟངས་ཀྱི་ཐོག་ནས་མི་མང་པོ་ཅིག་ལ་ཕན་བདེ་བསྐྲུན་ཡག་གི་གནས་སྟངས་ཅིག་ཆགས་ཡོད་འདུག་དེ་དངོས་གནས་དྲང་གནས་དེ་འདྲ་ཅིག་རེད་ད་གསུངས་སོང་ཨ་ནི་དེ་ནི་ད་གསུངས་པ་དེ་ད་མ་འོངས་པའི་ད་ང་ཚོའི་གཅིག་བོད་དང་བོད་མིའི་ལས་དོན་ཡིན་ན་འདྲ་དེ་མ་ཡིན་པའི་ད་བོད་ཀྱི་ཆོས་དང་རིག་གཞུང་འཛིན་ན་འདྲ་གང་ལྟར་ཨ་ནི་མོ་རང་ངོས་ནས་ད་གཅིག་བོད་པ་དང་མཉམ་དུ་མཉམ་གནས་ཀྱི་ལས་དོན་དེ་ཨ་མུ་མཐུད་དུ་བྱེད་ཡག་དེ་ཨ་ནི་མོ་རང་ངོས་ནས་ད་གྲ་སྒྲིག་ཨང་གསར་ཡིན་ཤོད་ཡག་གི་ད་མདོར་བསྡུས་འདྲ་པོ་འདུག་སེ་རེད།
Australia སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ། ལྷ་དབང།

རྒྱལ་ཁབ་དང་མི་རིགས་གཅིག་གི་ད་གཅིག་ལས་ཁུངས་གཅིག་གི་ནང་གི་ལས་བྱེད་གཅིག་གཉིས་ལ་ཕལ་ཆེར་འདི་འདྲའི་གཅིག་ཡིན་རྒྱུ་རེད་བ་བསམ་ཡ་གཅིག་དེ་འདྲའི་ཚོར་སྣང་དེ་འདྲའི་གཅིག་བསྐྲུན་སོང་ད་ལྟའི་ང་ཚོ Sydney གཅིག་པོ་མ་རེད་ད་བོད་རིགས་མཐུན་ཚོགས་གཞན་པ་གཞན་ཁག་གིས་དེ་ག་རང་དུས་ཆེན་སྲུང་གི་ཡོད་རེད་དེ་སྤྱི་འོངས་དུས་བསམ་པ་ད་ཁོ་རང་གི་ངོས་ནས་གཅིག་བོད་རིགས་མཐུན་ཚོགས་ག་ཚང་མ་མཉམ་སྦྲེལ་གི་ཐོག་ནས་གཅིག་དེ་བྱེད་ཡ་དང་ཨ་ནི་དེ་ག་ནང་བཞིན་གྱི་གསལ་བསྒྲགས་ཡིན་ན་རེད་དེ་མ་ཡིན་པའི་ད་གཅིག་ལས་དོན་གང་གའི་ཐོག་ནས་ཡིན་ན་གཅིག

རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཚོགས་འདུ་ཞིག་ཚོགས་ཀྱི་ཡོད་རེད་དེ་ཉི་ཧོང་ནས་དཔེར་ན་སྐུ་ཚབ་གསུམ་ཙམ་ཞིག་འདུག་ཨ་ནི་དེའི་ལས་རིམ་གྱི་སྐོར་ལ་གོ་བསྡུར་དེ་དང་དེ་འདྲའི་ཚང་མ་ང་ཚོས་ཚགས་ཚུད་པོ་དང་ཡག་པོ་ཞེ་དྲག་བྱུང་སོང།
སྤྱིར་ཉི་ཧོང་ནང་བོད་དོན་རྒྱབ་སྐྱོར་ཚོགས་པ་བཅོ་ལྔ་ཙམ་ཡོད་པའི་ནང་ནས་ད་རེས་ཚོགས་པ་དེའི་གི་ཚོགས་ཚོགས་གཙོ་བོ་གི་ཚོགས་མི་བཅུ་གཅིག་ལྷག་མཉམ་ཞུགས་ཀྱིས་ཁོང་ཚོ་གི་ལས་དོན་ངོ་སྤྲོད་གནང་བ་སོགས་ལས་དོན་ཚགས་ཚུད་པོ་བྱུང་བ་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་མུ་མཐུད་དུ་ངོ་སྤྲོད་གནང་འདུག།

ཨ་རིའི་བཀག་སྡོམ་ཚད་བཞིན་པ་ལ་གོ་བཞིན་བཀག་སྡོམ་དེས་རྒྱ་ནག་གི་ཁྲི་རལ་ས་སྟེགས་ལ་འགུག་ཅིང་བཟོ་བཞིན་པ་རེད། རྒྱ་ནག་གི་གནས་ཆེན་དེས་ཞིན་ཅང་ཡོངས་ཆེད་སོ་སོ་ཉེ་བའི་གི་རྒྱལ་མཚན་སྐོར་གྱི་ལས་དོན་གཉེར་མཁན་བཟོ་གྲྭ་ཁག་ཡར་རྒྱས་གཏོང་གི་ཚུལ་ལ་ཤུགས་སྣོན་རྒྱག་བཞིན་པ་གི་གནད་དོན་ཡིན་པ་རེད་ལ་ཡང་རྒྱ་ནག་གིས་ཨ་རིའི་བཀག་སྡོམ་དེ་ལ་ཁ་གཏད་གདོང་ལེན་ཚུལ་དུ་སྲིད་བྱུས་ཐེངས་ལེགས་དང་ཉེ་བའི་རྒྱལ་མཚན

རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་གི་ནང་ལ་བྲིས་པའི་ང་ཚོས་ལྷ་འབྲུམ་གླེང་བའི་གི་སྐབས་སུ་ང་ཚོས་གང་གླེང་གི་ཡོད་དམ་ཞེས་པའི་ཚན་པ་གསུམ་པ་གི་ནང་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུ་ཕྲེང་དྲུག་པ་དང་ལྷ་འབྲུམ་ཞེས་པའི་དུམ་བུ་གཉིས་པ་དེ་རྩོམ་པ་པོ་གིས་ངོ་སྤྲོད་གནང་དོན་ལ།

རྗེས་སུ་ཕྱིར་ཕེབས་ནས་འབྱུང་དཀའ་བ་ཡི་ཆོས་སྲིད་གཉིས་ཀྱི་དབང་ཆ་ལྡན་པའི་གི་རྒྱལ་པོ་ཆགས་ཏེ་མན་ཇུ་ཆིང་དང་དམག་འཐབ་བྱེད་ཕོད་མཁན་ཞིག་དང་མན་ཇུ་ཆིང་གི་དབང་ཤུགས་ནུབ་ངོས་ནས་ཡོང་རྒྱུར་འགོག་ཐབས་ཟེར་བ་ལ་སྟོབས་ཤུགས་སྤེལ་ཐབས་བྱས་པ་མ་ཟད་ད་དུང་བོད་ཀྱི་རི་བོ་དགེ་ལུགས་པ་ཡི་དབུ་ཁྲིད་ཀྱི་རིམ་པ་ཟེར་བ་དང་འབྲེལ་བ་དམ་ཟབ་རྒྱུན་འཁྱོངས་གནང་ཡོད། ཡང་གོང་ས་ལྔ་པ་མཆོག་དང་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་ལྔ་པ་རྣམ་གཉིས་ཀྱིས་ཐེངས་མང་པོ་ཚིག་སྙན་པོ་ཡི་ཐོག་ནས་ཞལ་བཞེས་མ་གནང་བ་དེས་དོན་དངོས་ཀྱི་ཐོག་ལ་མངོན་གསལ་དོད་པོ་གྱིས་ཁང་ཤིས་ཀྱི་ཀུན་སློང་ལ་དོགས་གཞི་གནང་བ་ལས་དགའ་ལྡན་དང་འབྲེལ་བ་བཅད་གནང་འདུན་མེད་པ་རེད། ལྷ་འབྲུམ་ཕོག་མེད་པ་ཞིག་གསུང་བ་དེ་ཡང་དངོས་ཡོད་གནས་ཚུལ་ཞིག་ཡིན་པ་སྨོས་མེད་རེད་ཡང་དེ་ནི་གོང་མ་ཡུང་ཀྲིན་གིས་ཀརྨ་པ་སྐུ་ཕྲེང་བཅུ་གཉིས་པ་པེ་ཅིང་དུ་གདན་ཞུ་ཞུས་ཡོད། དེ་ཡི་དམིགས་ཡུལ་ནི་བཀའ་བརྒྱུད་ལ་རྒྱབ་སྐྱོར་བྱས་ཏེ་དགེ་ལུགས་པ་གནོན་པའི་གི་ཆེད་དུ་ཡིན་ནམ་ཡང་ན་དེ་ལྟ་བུའི་བསམ་བློ་ཡོད་སྲིད་པ་རེད། གང་ལྟར་བཀའ་བརྒྱུད་དང་དགེ་ལུགས་ཕན་ཚུན་དེ་སྔ་ལོ་ངོ་ཉིས་བརྒྱ་སུམ་བརྒྱ་ཡི་འཐབ་རྩོད་བྱས་མྱོང་ཡོད། འོན་ཀྱང་དགུང་ལོ་གཞོན་པའི་ཀརྨ་པ་སྐུ་ཕྲེང་བཅུ་གཉིས་པ་གིས་ལན་ཀྲོའུ་བརྒྱུད་ནས་ཕེབས་སྐབས་ལྷ་འབྲུམ་མྱོང་སྟེ་དགོངས་པ་རྫོགས་ཡོད་པ་དང་ལྷན་དུ་ཡོད་པའི་ཞྭ་དམར་པ་ཡི་སྐུ་ཕྲེང་བརྒྱད་པ་ཡང་ལྷ་འབྲུམ་མྱོང་ནས་དགོངས་པ་རྫོགས་ཡོད།

ལྷ་འབྲུམ་གི་རྒྱུ་མཚན་གཅིག་པའི་གི་ཐོག་ནས་ཚིག་སྙན་པོ་ཡི་ངང་ནས་ཐེངས་མང་པོ་ཞལ་བཞེས་གནང་མེད་པའི་གི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་སྐུ་འཁོར་གྱི་མི་སྣ་ཡི་བསམ་ཚུལ་དྲིས་གནང་ཡོད། པེ་ཅིན་གྱི་ཕྱག་བྲིས་ཐོབ་པའི་གི་ཞྭ་སེར་གི་དཔོན་རིགས་ཁ་ཤས་ཀྱིས་ཕྱོགས་གཅིག་ནས་སེམས་གསོ་དང་ཡང་ཕྱོགས་གཞན་ཞིག་ནས་སྐུལ་འདེད་ཀྱི་ངང་ནས།

སྐབས་དེ་དུས་ཀྱི་མཐོ་སྒང་བོད་མི་ཡོངས་རྫོགས་དང་འདྲ་བར་ཁོང་གིས་ལྷ་འབྲུམ་ནད་ལ་འཛེམ་ཟོན་གནང་བ་དང་ཕ་ཡུལ་གཞིས་ཁ་རྩེར་ལྷ་འབྲུམ་འགོས་པའི་གི་དབང་གིས་གྲྭ་མང་གི་བསམ་ཚུལ་དྲག་པོ་ཡི་ཐོག་ནས་རྟག་ཏུ་དགོན་པ་ནས་གནས་སྐབས་བཞུགས་གནས་སྤོས་པ་གནང་གི་ཡོད། འདི་ནི་མཐོ་སྒང་བོད་ཀྱི་ལོ་རྒྱུས་མཁས་དབང་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་གི་ཕྱག་དཔེ་ནས་བལྟ་ཀློག་ཐུབ་ཀྱི་ཡོད། པཎ་ཆེན་སྐུ་ཕྲེང་དྲུག་པ་ཡི་རྣམ་ཐར་གྱི་ནང་ཁོང་གི་བཀའ་མོལ་ཚིག་ཐོར་བཀོད་ཡོད་པ་དེ་གྲྭ་མང་གིས་རིང་ནས་འགོར་ནས་དགོན་པ་སྟོང་པར་བསྒྱུར་པ་དེ་ནི་བཀྲ་མི་ཤིས་པའི་བྱེད་སྟངས་ཤིག་ཡིན་པས། དེར་བརྟེན་གསུང་ཆོས་རྒྱུན་འཁྱོངས་གནང་བ་དང་དུས་བཀག་གི་བསྙེན་བཀུར་དགོས་རྒྱུ་དེ་གལ་ཆེན་པོ་རེད།